དེ་འདྲ་ཡིན་ཟེར་ད། དེ་ལྟ་བུ་གོང་དུ་བཤད་པའི་སྟོང་ཉིད་ང་རོ་མི་བཟོད་མཁན་གྱི་དེ་ལྟ་བུ་གང་ཟག་དེ་ཡིན་ན་རང་བཞིན་མེད་ལ་བཀྲི་བའི་སྒོ་དེ་བླ་ན་མེད་པ་དེ་ཡིན་ན་རྟེན་འབྲེལ་དེ་རེད། རང་བཞིན་མེད་པ་ལ་ཡར་འཁྲིད་སའི་སྒོ་ཡིན་ན་རྟེན་ཅིང་འབྲེལ་བར་འབྱུང་བ་དེ་རེད། རྟེན་ཅིང་འབྲེལ་བར་འབྱུང་བ་དེ་ཡིས་གསུངས་པ་ལ་བརྟེན་ནས་དེ་ཡི་ངེས་པའི་རྟོགས་བྱ་རང་བཞིན་མེད་པ་དེ་ཤེས་འགྲོ་དགོས། ཁོ་གཉིས་གཅིག་གྲོགས་སུ་གཅིག་འགྲོ་བ་ཞིག་དགོས་རེད། གཅིག་གྲོགས་སུ་གཅིག་འགྲོ་བ་ཟེར་དེ་ལ་དཔེ་གཅིག་བཤད་པ་ཡིན་ན་རྟོགས་བྱ་གོ་བསྡད་མི་འདུག་ཨ་མ་གུང་ཐང་འཇམ་པའི་དབྱངས་ཀྱིས་དེ་འདྲ་ཞིག་གསུངས་འདུག་བ་གཞན་གྱི་བྲལ་ཡུལ་གྱི།

ད་ཡིག་ལྷ་སའི་བ་བྱས་མི་རྟག་དག་གི་དོན་གཅིག་པ་དང་གཅིག་པ་མ་རེད། རྟེན་འབྱུང་དང་སྟོང་པ་དོན་གཅིག་ཟེར་དེ་བློ་ཡིས་ངེས་པ་འདྲེན་ཚུལ་གྱི་ཆ་ནས་དོན་གཅིག་ཅིག་ལ་འཇོག་འགྲོ་དགོས་རེད་མ་གཏོགས་བྱས་མི་རྟག་གི་ཡིན་ཁྱབ་མཉམ་ཡིན་པ་དེ་འདྲ་ཅིག་ལ་བསམ་བློ་གཏོང་དགོས་མ་རེད། འོ་དེ་ལྟ་བུ་དེ་ནི་རང་བཞིན་མེད་ལ་བཀྲི་བའི་སྒོ་བླ་མེད་རྟེན་ཅིང་འབྲེལ་འབྱུང་གི་རང་བཞིན་མེད་པ་ལ་བཀྲི་བའི་སྒོ་དེ་ཡིན་ན་ནི་བླ་ན་མེད་པའི་ཐབས་དེ་ཡིན་ན་རྟེན་ཅིང་འབྲེལ་བར་འབྱུང་བ་སོང་ནོ་མ་གཏོགས་གཞན་ཐབས་ཤེས་ཁྱོན་ནས་ཡོད་མ་རེད།

ད་ནས་ནི་སྐྱེ་བོ་དེ་ལ་ང་རང་བཞིན་མེད་པ་ལ་བཀྲི་ཡས་དེ་ག་རེ་ཡིས་བཀྲི་དགོས་རེད་ཟེར་ད་རང་བཞིན་མེད་པ་ལ་བཀྲི་ཐབས་ག་རེ་བྱེད་དགོས་རེད་བཀྲི་ཐབས་དེ་བླ་ན་མེད་པ་དེ་ནི་རྟེན་འབྱུང་རེད་རྟེན་འབྱུང་ཡང་རང་བཞིན་གྲུབ་པ་བརྩིས་ཚར་རེད་རྟེན་འབྱུང་རང་བཞིན་གྲུབ་པ་བརྩིས་པ་ཡིན་ན་ནི་རང་བཞིན་མེད་པ་ལ་གང་འདྲ་ཞིག་བཀྲི་དགོས་རེད་ཟེར། ད་ཀོ་སྐྱེ་བོ་འདི་འཕགས་མཆོག་རྣམས་ཀྱིས་ལེགས་བགྲོད་པའི་ཟེར་འཕགས་པ་ཐེག་པ་གསུམ་གྱི་འཕགས་པ་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་དེ་ནི་རང་བཞིན་མེད་པ་རྟོགས་པའི་བློ་དེ་རེད་བ་ཤེར་ཕྱིན་དེ་རེད་བ་ང་ཚོ་མདོ་སྡུད་པ་ནང་ལ་ཡང་གསུངས་ཡོད་རེད་བ་ཐེག་པ་གསུམ་གྱི་ནི་ལམ་ཚང་མ་ཐམས་ཅད།

དེ་ལ་ནི་ཐབས་ག་རེ་ལ་བརྟེན་ནས་ལམ་དེ་ལ་ཁྲིད་དགོས་རེད། ཁྲིད་ཡས་ཀྱི་ཐབས་བླ་ན་མེད་པ་དེ་ནི་ཁྲིད་ས་ཡོད་མ་རེད་ལམ་ཁ་དེ་གཡོལ་བྱས་ནི་ལམ་ཁ་གཞན་པ་ཅིག་ལ་འགྲོ་ས་ཡོད་རེད་ཟེར་ན་དེ་འགྲོ་ས་མི་འདུག་ཐབས་གང་གིས་ནི་བཀྲི་བར་བྱ་ཟེར་དེ་དེ་རེད་ཐབས་ག་རེ་ལ་བརྟེན་ནས་ཨེ་ནི་ང་རང་བཞིན་མེད་པ་ལ་ཡར་ཁྲིད་འགྲོ་དགོས་རེད་ཟབ་མོ་སྟོང་པ་ཉིད་ལ་ཁྲིད་འགྲོ་དགོས་རེད་ཟེར་འོ་དེ་ཡིན་པ་རེད་རང་བཞིན་བཅོས་མིན་ལྟོས་མེད་དང་རྟེན་འབྲེལ་ལྟོས་དང་བཅོས་མ་གཉིས་ཇི་ལྟ་བུར་ན་གཞི་གཅིག་ལ་མི་འགལ་འདུ་བ་ཉིད་དུ་འགྱུར་ཟེར་འོ་དེ་རང་བཞིན་བཅོས་མིན་ལྟོས་མེད་དང་རྟེན་འབྲེལ་ལྟོས་དང་བཅོས་མ་གཉིས་ཟེར་ཁོ་གཉིས་འགལ་བ་ཡིན་པའི་རྟགས་རེད་རང་བཞིན་ཟེར་མཁན་དེ་བཅོས་མིན་དང་ལྟོས་མེད། ལྟོས་མེད་ཅིག་ལ་རང་བཞིན་ཟེར་ལབ་དགོས་རེད། རྟེན་འབྲེལ་ཟེར་མཁན་དེ་བཅོས་པ་ཅིག་དང་ལྟོས་པ་ཅིག་རེད། རྟེན་འབྲེལ་ཡིན་ན་བཅོས་པ་ཅིག་དགོས་རེད་རྟེན་འབྲེལ་ཡིན་ན་ལྟོས་པ་ཅིག་དགོས་རེད་རང་བཞིན་ཡིན་ན་མ་ལྟོས་པ་ཅིག་དགོས་རེད། དེ་འདྲ་ཡིན་ཙང་རང་བཞིན་གྱིས་གྲུབ་པ་དེ་དང་རྟེན་འབྲེལ་ཟེར་མཁན་དེ་གཞི་གཅིག་གི་སྟེང་དུ་ཅིག་འདུ་ཐབས་ཡང་རྩ་བ་ནས་ཡོད་མ་རེད། དཔེར་ན་ང་ཚོ་དགག་བྱ་ཁྱབ་ཆུང་གི་སྐབས་ཅིག་ལ་ཁྱད་པར་གསུམ་ལྡན་གྱི་རང་བཞིན་ཟེར་མཁན་ཅིག་རེད་བ་དེ་དང་དེ་གཉིས་གཅིག་པ་མ་རེད། ད་ལྟ་དེ་རང་བཞིན་གྱིས་གྲུབ་པ་ཟེར་དེ་རེད།

དེ་ཕྱིར་རྒྱུ་མཚན་དེ་འདྲ་ཡིན་ཙང་བརྟེན་ནས་འབྱུང་བ་གང་ཡིན་པ་དེ་རང་བཞིན་གྱིས་ནི་གདོད་མ་ནས་རྣམ་པར་དབེན་པ་རེད། གདོད་མ་ནས་རྣམ་པར་དབེན་པ་ཟེར་ནི་ཐོག་མ་མེད་པ་ནས་ད་ལྟའི་བར་དུ་རང་བཞིན་གྲུབ་པའི་ངོ་བོར་གཏན་གྲུབ་མ་མྱོང་ཅིག་རེད་མ་གཏོགས་ད་ལྟ་སྔ་མ་རང་བཞིན་གྱིས་གྲུབ་པ་ཡིན་པ་ལ་སངས་རྒྱས་བཅོམ་ལྡན་འདས་དང་ཉན་ཐོས་ལ་སོགས་པ་དེ་ཚོ་བྱོན་ཡོང་བྱས་ནི་ཨེ་ནི་རང་བཞིན་གྲུབ་པ་དེ་མེད་པར་བཟོས་པ་བྱས་ཙང་མ་རེད། ཐོག་མ་མེད་པ་ནས་རང་བཞིན་མ་གྲུབ་པ་ཅིག་རེད་ཐོག་མ་མེད་པ་ནས་རང་བཞིན་གྲུབ་པའི་ངོ་བོར་སོང་མ་མྱོང་བ་ཅིག་རེད་དེ་དེ་ཡིན་པ་ལ་ཡིན་པ་ངོ་མ་ཤེས་པ་ཅིག་རེད།